དང་ཕུག་ཕམ་ཚུལ་གྱིས་སོང་བཞག་པའི་གསུང་གི་ལས་རིམ་ཚུལ་རིམ་པ་ཞིག་འདུག་པའི་སྙན་མཚན་འཚུབ།
ང་གི་ག་ཅི་གི་གི་ནི་ཡིན་མོ། ལྕགས་རྒན་ཚོ་ཡུལ་ཤི་མ་ཤི་ག་གི་མཚན་ན་ལུ་གཉན་གསེར་མི་ཆམ་ད་པུན་སིམ་འདི་ཚོ་ག་ར་ལུ་ད་རེབ་ཆུ་རུད་གི་ལས་རིམ་ན་ལུ་གྲུ་པགས་གི་ལས་རིམ་ན་ལུ་ཆེ་ག་ར་ལུ་བྱོན་པར་ལེགས་སོ་ཡུལ་སེ་ཞུ་ནི་ཨིན། ད་རེབ་ཆུ་རུད་གི་ལས་རིམ་ན་ལུ་ཁ་ཆེ་བ་ར་ཏི་མོ་ཐི་དང་པོ་གི་ལིའུ་གཉིས་ཀྱི་ཨང་དགུ་རྣར་བར་ཆད་ཀྱི་རྟགས་དེ་ཇོ་བོ་རུ་ཆུ་བ་ཅིག་མ་འགྲོ་ཅིག་ཆེ་གི་ཧ་གོ་དེ་བས་ཡོད། ད་རེས་དྭངས་མ་རང་མངལ་གྱི་ག་ཚད་བསླབ་དོ་ག་འདི་གི་ལུགས་རྒྱུ་དེ་ཚོད་ཆེ་གི་ཉན། དོན་དུ་རང་མངལ་རྣལ་མ་བསམ་མེད་ཀྱི་དྲི་ཁྲིམས་དང་ཁྲིད་དེ་བས་ཡོད། ད་རེས་རྣ་བ་མངལ་གྱི་འདི་དོམ་གན་རུ་ར་གན་ཇ་གན་རུ་ར་འདི་བཙུན་མའི་གུ་གན་རུ་ར་མངལ་གྱི་ཀྲིག་ཀྲིག་ཀྲིག་ཀྲིག་བས་རྣལ་མ་བསམ་མེད་ཀྱི་འདི་འདི་ལས་ཐེབས་པའི་མངལ་གྱི་མ་པ་ལ་ར་གན་དུ་འཇོག་དོ་མིས། སྡེ་ར་སྤེ་ཚོའི་ཚུལ། གཉན་ཚད་མའི་བྱམས་དང་སྤེན་ཚོའི་འདི་ཚུལ། ཨ་ལུ། ང་དང་ང་དང་སྦྲང་དྲག་གི་ཨ་ལུ་འདི་ཚུལ་གྱིས་ཡང་གཅིག་བན་བུམ་འདི་ཚུལ་གྱིས་མནའ་མ་ས་མས་གིས་ཁོང་གིས་དོ་དོ། སོ་སོ་གཅིག་གྱོན་མོད་ས་གིས་ད་ལྟ་རང་ཉིད་མ་གཅིག་ག་དོ་རུ་སོ་སོ་བས་གྱོན་དུ་འཇོག་ཡིན་ད་ཉིད་མ་ལུས་སོ་སོ་གྱོན་མི་རུ་བྱེད་པའི་ཕྱིན་ཆུ་རུ་ཁམས་འཇོག་དོ་ལས་སོ་སོ་གྱོན་འཇོག་ག་གཅིག་གིས་དོན་ལུགས། འདི་ཚུལ་མས་གིས་དོམ་ཕུ་དོ་གསུམ་གྱོན་དུ་འཇོག་ཡིན་མོད། འདི་གའི་སྟེང་ལས། མཁན་ཆེན་དུས་ཚོད་སོ་སོ་བའི་ཆེད་ཀྱི་ག་བལྟས་པའི་གན་དུ་འཇོག་ཡིན་མོད། འདི་ཚོའི་ཀ་ར་སྐྱོན་བརྗོད་ཀྱི་བཀའ་དྲིན་དང་ཐུགས་རྗེའི་སྒོ་ལས་པའི་ཆེད་ཀ་ར་ལ་བྱིན་རླབས་སྤེལ་གནང་རྣམས་ཡིན། སྡེ་ར་བེ་ཚའི་གཙོས་རུ་ཆད་ཀྱི་གྱོད་མདའ་ལུགས་རྣམ་གསུམ་པའི་ཏྲིག་ཏྲིག་པའི་གན་དུ་འཇོག་རུ་ཆི་བའི་ཅིན། དོན་ན་ར། ང་ལྕེ་ཐོག་མེད་མི་དུས་ཚོད་མ་རུ། ཨ་ལུ་ཆི་ར་ཡིན་མེད་ཡང་ལྕི་བའི་ཨ་གེ་ཆི་ར་ཡིན་མེད་ཡང་ལྕི་བའི་ཁོ་བོ་ཆི་ར་ཡིན་མེད། སྡེ་ར་བེ་ཚའི་གཙོས་རུ་ཁོང་གི་སེམས་ཁ་ལུགས་རྣམ་གསུམ་པའི་དགའ་ཐོག་སྐྱིད་ཐོག་ཐོབ་པའི་རྟ་ཕོ་ར་སྐྱོན་བརྗོད་ཀྱི་ཆེད་ཀ་ར་ལུགས་བྱིན་རླབས་གནང།

རིགས་བསྒྲིམ་འདི་གི་བའི་ལ་ལན་ཐབས་གོ་སི་ལབ་གོ་མི་དོན་དང་འདི་ཡིན། འདི་བའི་ནི་འདི་གི་ཆེ་ག་རོ་ལོ་ཞུ་ཨི་མེད། ད་རེ་ཏུས་མོ་ཐི་གི་ལིའུ་གཉིས་གི་ཨང་དགུ་ནོར་བ་རྟག་ཏུ་འཇོག་རུ་ཆོད་ཅིང་ཨོའི་བྱ་རོ། ཨོའི་བུམ། ཡང་ཅི་བན་ཨ་ཡི་ཡང་ཅི་བན་ཨ་ཕ། ཆེ་གོ་ལ་གིན་ཐང་ག་ཅི་ཚུ་མེ་གིན་དུ་འཇོག་ཨི་མོ། ཆེ་གོ་ལ་འདི་གི་མི་འདི་ཚུ་མེད་མ་བྱབ་མ་རེད་སེ་ལབ་ད་ལབ་ད་ཏུས་འདི་བའི་ང་ཆོས་ཚོས་ད་བུ་ར་ང་གཅིག་མནོ་བསམ་བཏང་གོ། དུས་གསུམ་མེ་ང་གཅིག་གདོང་བྱ་རིམ་པས་ཡོད་བདག་ལུ་ང་གཅིག་དུས་གསུམ་མེ་གོ་ལ་མ་འགྲོ་ཁེན་འཇོག་བདག་ལུ་མནའ་མ་སམེག་མནའ་བཏང་བཏང་ཡིན་མེད་འདི་མི་དེ་སེམས་གཅིག་དྲི་བས་མི་ནུ་འདི་མནའ་མ་སམེག་གི་ཆུས་ཆུང་མེ་སི་ལང་མེ་ན། དེ་ར་བེ་ཙི་ཙི་རུ། དོ་རུ་ངེ་གི་གདོང་དེ་མནའ་བཏང་བཏང་ཡོད་རུ་ར། ཡང་ཆི་བེ་ང་མནའ་མ་སམེག་གི་ས་ཤ་ཀ་བེ་བེ་རུ་ར། ཏཤ་རུ། གོ་དེ་རུ་མནའ་བཏང་བཏང་བེ་རུ་རུ་སེམས་མེ་ལས་ཞོབ་ཆི་བེ་བོ་མེ་འདི་བེ་བདག་ལུ་ཏཤ།

གཉན་སེ་མི་ཆམ་དང་པུན་སིམ་དེ་ཚོ་ག་ར་ལུ་ཀན་ཆོས་ཆ་ར་གི་དང་སི་པའི་ཆི་མི་གོ་ལེ་པའི་ཁོང་ག་ར་ལུ་ལེ་ཤ་ཀ་དྲིན་ཆེ་ཚེ་ཤུ་ནི་ཨིན། དེ་མིན་ཚེ་ཁོང་གི་སེམས་གི་ནང་ན་ལེ་ར་ཀན་ཆོས་ཆུ་སེམས་པའི་ཞུ་དེ་ཡོད་པི་གོ་ལེ་པའི་ཀན་ཆོས་ཆུ་ལུ་ལེ་ཤ་ཀ་དྲིན་ཆེ། དེ་མེ་ལམ་ཡུལ་ཤུ་གི་ཚེ་ན་ཤུ་ནི་ཨ་མེན། ད་རེ་དོ་རུ་ར་ང་ཅེ་ཚུ་ག་ར། ང་ཅེ་མི་ག་ལྟེམ་ཅི་ཏྲ་མ་ཤི་པུ་ཅི་ར་བེ་དི་བེ་རུ་ར། ཁོ་གི་ན་མ་ས་མེ་གི། ལུ་ཇུ་དི་ཚུ་ཧ་གོ་དི་གི་བེ། ཁོ་དི་སུ་མེ་གི། སེམ་ཚུག་དི་བེ་བེ་མ་སུ་བ་ལུ། ཁོ་ན་མ་སུ་ཚ་གེ་ལོང་དི་བེ་ཡུ། དི་བེ་ནི་དི་གི། ཚ་གེ་ལོང་གོ་མི་དོན་ད་དི་ག་ཅི་ཨིན་ན་དི་གི་གོ་ལེ་ང་ཅེ་གི་ཏཱ་གེ། ཏཱ་མ་ར། ང་ཅེ་ཚུ་ག་ར་ཚ་གེ་ལོང་མེ་ང་ཅེ་དི་ཛ་མོ་ལི་ན་ལུ་ག་ཅི་བེ་ས་ང་ཁི་ཁུ་ཨིན་ན་མ་ནུ་དི་གི་བེ།

English སྣ་ལུད་སླབ་རུ་བྱེད་པའི་ཕྱིན Do not worry ང་ཅའི་རྨིས་པི་ཚུལ་གི་སེམས་ཁ་ལུ་ར་ང་ཅའི་རྣམ་སོན་ཚ་གས་མ་ལོང་སེ་ལབ་པི་ལུ་ཇུ་ང་ཅའི་གི་ཧ་གོ་ཡི། ད་རེ་ང་གི་ག་ཅི་གི་ལུ་ཇུ་ཧ་གོ་ནི་མོ། ད་རེ་ང་གི་ཟ་ཡི་གི་ཇུ་གོ་དུས་ག་ཅེ་བའི་ཟ་ཡི་ག། ད་དོ་རུ་ར་ཇ་ག་ཏེ་བའི་ཐོང་ཡི་ག་དུས་སུ་མེ་གི་ཆུ་ག་ཏེ་བའི་ཐོང་ཡི་ག་ངེ་གི་ཤ་གི་ལུའི་དུས་ན་ལུ་ང་གི་རྣམ་ས་སྡུག་བསྔལ་དང་དཀའ་བསྔལ་དི་ལོག་ཅི་ལོག་ཅི་ར། འདི་བཟོ་མི་ཧོ་མི་གོ་ལེ་བའི་ང་ལོ་མནའ་མ་ས་མའི་དགའ་ཚོར་བཅུག་འདི་བའི་ཡུལ་མེད་ན་མེད་ང་ཆེ་ཚོ་མནའ་མ་ས་མའི་གི་དཀའ་ངལ་དང་སྡུག་ངལ་གི་ཡོལ་བའི་ནང་ན་ལེ་ང་ཆེ་མནའ་མ་ས་མའི་གི་དྲན་བ་ལྟ་བཅུག་འདི་གི་བའི་ད་མནའ་མ་ས་ཚ་གེ་སློང་འདི་བའི་འདོད་པའི་དོ་རུ་ཨང་ཁེ་ཆི་དྲུག་ན་ལུ་ཏའུ་རུ་ཆི་བའི་ཆིན་རྟ་ཞི་ཡག་ནམ་མཁའ་ལུ་ཕུའུ་ཇོ་མི་གི་དྲ་ཕུ་སྤྲེལ་འདི་ཚོ་ཡ་བྱུ་ཆུ་འདི་ཚོ་ལུ་ང་ཆེ་གི་རྟ་གེ་འདི་བྱུ་ཆུ་འདི་ཚོ་གི་ཡན་ཆེ་བ་འདི་ཚོ་གི་ང་ཟ་གོ་བས་སེ་ཁོང་གི་ཆུམ་ར་བེ་རུ་ར་རྒྱལ་བཟའ་ར་བེ་རུ་ར་ཁོང་གིས་འདི་སུ་མེད་ཀི་སྟབས་ནི་གི་དེ་ལྷུ་སྟབས་ཡིན་ན་མི་སྟབས། དོ་རུ་ར་འདི་ང་སྒྲོམ་འདི་གི་བེ་བཞག་དགོ་བེ་སེ་སྒྲོམ་ནི་ཡོད་ག་འདི་བྱ་ཆུ་ཆུ་འདི་ཚོད་གི་ན་བེ་ན་མེ་ཁོང་གིས་སྒྲོམ་འདི་བེ་མི་བཞག་དེར་འདི་ཅམ་ཆི་མ་གཏོགས་ཁོང་གིས་ཨ་ད་ད་རེ་བཟའ་འདི་བེ་མི་ཐུབ་བེ་ན་བ་ལེ་བཟའ་དགོ་བེ་སེ་ཁོང་གིས་འདི་དབྱིབས་འདི་བཞག་འོང་ག་མ་བ་ལེ་ར་མི་བཞག་ཨ་ནི་སུ་མེད་བྱ་ཕུར་སྤྲེལ་འདི་ཚུལ་འདི་སུ་མེད་གི་ཆུ་ཆུ་འདི་ཚུལ་ང་ཆི་ལེ་ཤི་བེ་སྟ་འདི་ཇོ་བུ་ར་ལུ